གྱི་ཞེས་དེ་འབྲེལ་སྒྲ་ཆགས་པ་རེད། དེ་ལྟར་ལྷས་བྱིན་ཞེས་པ་གོ། གང་ཟག་གི། ཁུས་རི་རིལ་བ་ཟེར་དུས་རིལ་བ་སྤྱི་བླུགས་ཟེར་ད། རྒྱ་གར་སཱ་དྷུ་དེ་ཚོས་འཁྱེར་བསྡད་མི་འདུག་ཡིན་དེ་ཆུ་བླུགས་ཡས་ཅིག་འཁྱེར་བསྡད་འདུག་ལག་པ་ལ། ཡིན་རྒྱུ་རེད་དེ་ཁོ་ཚོ་ག་རེ་ཟེར་ན་དེ། ད་དེ་རེད་བ། རྒྱ་གར་གྱི་སཱ་དྷུ་ཡིན་ན་གང་ན་ཁོ་ཚོ་གཙང་མ་ཞིབ་པོ་བྱེད་དགོས་སོ་མི་གཞན་དག་གི་ལག་པ་ནས། ཆུ་སྤྲད་སོང་ན་ཞེ་དྲག་བཏུང་གི་མེད་པའི་སྐད་ཆ་རེད་བ། བྱས་ཙང་སོ་སོའི་བཏུང་ཡས་ཆུ་དེ་ད་ག་རང་ནས་འཁྱེར་བྱས། ཨོ་འཁྱེར་བསྡད་ཟེར་གཅིག་འདུག་ག་དེ་རིལ་བ་སྤྱི་བླུགས་ཡིན་ན་ཅིག་འདུག་ག་དེ་ཆུ་བླུགས་ཡས་གཅིག་འཁྱེར་བསྡད་ད་ཅག་རེད་འདོགས་སྟོང། ཨོ་དེ་རེད་ཟེར་བྱས་ད་ལྷས་བྱིན་གྱི་རིལ་བ།

བ་ལང་དེ་ཁྱད་གཞི་དང་དཀར་པོ་ཁྱད་ཆོས་བ་ལང་གི་དཀར་པོ་ཁོ་བ་ལང་གི་སྟེང་གི་ཁྱད་ཆོས་ཤིག་རེད་དེ། ཡིན་ཙང་ཨ་ནི་བ་ལང་དང་དེ་གཅིག་ཡིན་ན་ཡིན་པ་ངོ་བོ་གཅིག་ཡིན་ཟེར་དགོས་ཨ་རེད་བ། སྒྲ་ཡི་སྟེང་གི་མི་རྟག་པ་དང་སྒྲ་གཉིས་ངོ་བོ་གཅིག་ཡིན་ཟེར་དགོས་པ་ནང་བཞིན་གཅིག་པ་གཅིག་ཡང་འགྲོ་རྒྱུ་རེད། ད་ག་ཚོད་ཟེར་ན་ཁོའི་འོ་རྫས་ཐ་དད་ཡིན་པ་རེད། ཡིན་པ་ག་རེ་ཟེར་ན། གི་ཞེས་པའི་ཚིག་དེ་གིས་ཁོ་གཉིས་གཉིས་ཁག་ཁག་ཡིན་པ་བརྗོད་འོང་འདུག་བ། ཟེར་ཡ་རེད། ཁག་ཁག་ཡིན་པ་བརྗོད་ཙང་རྫས་ཐ་དད་དུ་བརྗོད་འདུག་བ། རྫས་ཐ་དད་བརྗོད་ན་ཨ་ནི་སྒྲ་དེ་གིས་རྫས་ཐ་དད་བརྗོད་སོང་ན་ཡང་ན་སྒྲ་དེ་དོན་མཐུན་མ་ཡིན་ཟེར་དགོས་རེད།

བ་ལང་གི་ཞེས་པའི་ཚིག་གི་རྣམ་དབྱེ་དྲུག་སྒྲ་སྦྱར་བ་འོ་དེ་ལ་ལས་ཀ་བྱེད་ཙམ་མི་འདུག་ཟེར་བ་རེད། ད་གུས་ག་ན་གི་ཞེས་པ་དེ་ཨ་ནི་ཁོ་གཉིས་གཉིས་མོ་དེ། རྫས་ཐ་དད་དུ་བརྗོད་ཀྱི་འདུག་ལབ་དགོས་རེད་བ་ཁོ་གཉིས་གཉིས་མོ་དེ་ཆོས་ཆོས་ཅན་རེད་བ། ཆོས་ཆོས་ཅན་ཟེར་དུས། ཁྱད་གཞི་དང་ཁྱད་ཆོས། འོ་ཐུགས་རྗེ་ཆེ། དེ་ལྟར་མ་ཡིན་ན་རྣམ་དབྱེ་ལ་ཞེ་ན་ཟེར་ད་རང་ལུགས་ལན་གོ་ལ་ཆོས་དང་ཆོས་ཅན་བརྗོད་པའི། བརྗོད་བྱ་རྫས་ཐ་དད་ཁོ་ནར་ངེས་པ་མ་ཡིན་ཏེ། ཆོས་བརྗོད་ཀྱི་སྒྲ་དང་ཆོས་ཅན་བརྗོད་པའི་སྒྲ་ཡི། བརྗོད་བྱ་ལ། རྫས་ཐ་དད་ཡིན་པས་ཁྱབ་པ་རྩ་བ་ཉིད་ནས་ཡོད་མ་རེད་ད་དེ་ཁྱོད་རང་ཚོ་དེ་ག་རེ་སྦྱོར་ལམ་ནང་ལ་དེ་ནི་ག་རེ་འགོ། སྒྲ་ཡི་རྣམ་གཞག་ཏུ་སྤྱོད་ས་གསུམ་དེའི་ནང་ལ་ཡོད་དེ་སྒྲ་ཡི་མི་རྟག་ཅེས་དེ་སྒྲ་མི་རྟག་ཅེས་པའི་ཚིག་གཉིས་མོ་དེ་ལ་ཆོས་བརྗོད་ཀྱི་སྒྲ་དང་ཆོས་ཅན་བརྗོད་པའི་སྒྲ་བཤད་རྒྱུ་ཡོད་ཁོ་རང་རེད། ཆོས་ཆོས་ཅན་བརྗོད་པའི་བརྗོད་བྱ་ལ་རྫས་ཐ་དད་ཡིན་པས་ཁྱབ་པ་ཡོད་མ་རེད་ཟེར་དེ་ཁོ་ནར་ངེས་པ་མ་ཡིན་པ་དང། གཞི་གཅིག་ལ་ལྟོས་ཏེ་ཆོས་དང་ཆོས་ཅན་བརྗོད་པའི་སྒྲ་གཉིས་ཀས་ལྡོག་པ་གཅིག་བརྗོད་ནུས་པའི་ཕྱིར་རེད་ད་དེ་རེད་བ། སྒྲ་མི་རྟག་ཅེས་བརྗོད་པ་དེའི་ཚེ་ན་ཡང་སྒྲ་བརྗོད་པ་རེད། སྒྲ་ཡི་མི་རྟག་ཅེས་པ་ན་སྒྲ་བརྗོད་པ་རེད་བརྗོད་པ་ཡིན་ཙང་ཚིག་གཉིས་མོ་དེས་སྒྲ་ཡི་མི་རྟག་ཅེས་པ་ན་ནི། འོང་དེ་སྒྲ་ཁྱད་ཆོས་ལྟ་བུ་གོ་ཡོང་གི་ཨ་རེད་བ་མི་རྟག་པ་དེ་དང་པོ་ནས་ཁྱད་གཞི་ལ་བཟུང་སྟེ། སྒྲ་མི་རྟག་ཅེས་པ་དེ་སྒྲ་ཁྱད་གཞི་ལ་བརྗོད་པ་ཡིན་ཙང་སྒྲ་གཅིག་པུ་ཁོ་རང་རང། ཚིག་སྔ་མ་དེས་ཁྱད་ཆོས་ཡིན་པར་བརྗོད་ཚིག་གཞུག་མ་དེས་ཁྱད་གཞི་ཡིན་པར་བརྗོད་པ་གཞི་ལྡོག་པ་གཅིག་ཁེར་གཅིག། ཐ་དད་རྩ་ནི་མེད་མཁན་གཅིག་གཞི་གཅིག་གཞི་གཅིག་ཁྱད་གཞི་དང་ཁྱད་ཆོས་ཡིན་པར་བརྗོད་ཡོང་གི་འདུག་བ་སྒྲ་གཉིས་ཀྱིས་བརྗོད་པ་ཡིན་ཙང་ཁྱད་གཞི་དང་ཁྱད་ཆོས་བརྗོད་པ་ཙམ་གྱིས་རྫས་ཐ་དད་ཡིན་པས་ཁྱབ་པ་རྩ་བ་ནས་མི་འདུག་བ་ཁོ་རྫས་ཐ་དད་ད་ཕར་ཙམ་བཞག་ནས་ཐ་དད་ཡང་རེད་མི་འདུག་བ་གཞི་ལྡོག་པ་གཅིག་ཁེར་རོ་ཁོ་རང་རེད་བ་མི་བྱེད་གང་ཚིག་སྔོན་མ་དེ་ཡང། ཡིན་རྒྱུ་མི་རྟག་པ་དང་བརྗོད་དང་བརྗོད་པ་རེད་དེ་ཡིན་ན་ཡང་སྒྲ་ཡི་མི་རྟག་ཟེར་དུས་སུ་སྒྲ་གོ་བརྗོད་པ་རེད་བ། སྒྲ་གོ་ག་རེ་ཡིན་པ་བརྗོད་ཟེར་ན་ཁྱད་ཆོས་ཡིན་པ་བརྗོད་ཡོང་བ་དང། ད་སྒྲ་མི་རྟག་ཅེས་པའི་ཚིག་དེ་ཡིས་སྒྲ་དེ་བརྗོད་དགོས་ཨ་རེ་མི་རྟག་པ་དང་བརྗོད་དང་བརྗོད་དགོས་ཨ་རེ་དེ་གང་འདྲ་ཡིན་དུས་ཟེར་ན་སྒྲ་གོ་ཁྱད་གཞི་ཡིན་པ་བརྗོད་པ་རེད་བྱས་ཙང་ཚིག་གཉིས་མོ་དེ་གི། ཚིག་གཉིས་མོ་དེ་གཞི་ལྡོག་པ་སྒྲ་གཅིག་པོ་རང། ཁྱད་གཞི་ཡང་བརྗོད་ཁྱད་ཆོས་ཡང་བརྗོད་སོང་ང། ཡིན་ད་དོད་ད། སྒྲ་དེ་ཉིད་ལ་ལྟོས་ཏེ་སྒྲ་དེ་གཅིག་གི་ཁྱད་གཞི་ཡིན་པ་བརྗོད་གཅིག་གི་ཁྱད་ཆོས་ཡིན་པ་བརྗོད་པར་བ། ཡིན་ད། ཁྱད་གཞི་དང་ཁྱད་ཆོས་བརྗོད་པའི་སྒྲ་ཡི་བརྗོད་བྱ་རེ་བ་གཞི་གཅིག་པོ་ཁོ་རང་རང་ཆོས་ཅན་གཞི་སྒྲ་གཅིག་པོ་ཁོ་རང་རང་ཆོས་ཅན་ཚིག་དེ་གཉིས་ཀྱི་བརྗོད་བྱ་ཨ་ཡིན། བསྟན་ཡས་དོན་ད་ཨ་ཡིན་ཡིན་རེ་བ། ཡིན་ན་ད། རྫས་གཅིག་རྫས་ཐ་དད་ད་ཕར་དུ་བཞག་ན་ཁོ་ཐ་དད་ཙམ་ཡང་རེད་མི་འདུག་བ།

ལྡོག་པ་གཅིག་པོ་དང་བུམ་པ་གཅིག་པོ་ཁོ་རང་རང། ཚིག་གཅིག་གིས་ཁྱད་གཞི་ཡིན་པར་བརྗོད་ཚིག་གཅིག་གིས་ཁྱད་ཆོས་ཡིན་པར་བརྗོད་ཚར་དུས། ཆོས་དང་ཆོས་ཅན་ཡིན་པར་བརྗོད་དགོས་འདུག་བ། བརྡ་གཉིས་ཀྱིས་གཅིག་ཁྱད་གཞི་ཡིན་པར་བརྗོད་གཅིག་ཁྱད་ཆོས་ཡིན་པར་བརྗོད་དགོས་འདུག་བ། བརྗོད་ན་ཡང་དག་ཁོའི་བརྗོད་བྱ་རེད་སོང་ངམ་བུམ་པ་གཅིག་པོ་ཁོ་རང་རང། བརྗོད་བྱ་ཡིན་ཚར་དུས། ཆོས་བརྗོད་ཀྱི་སྒྲ་དང་ཆོས་ཅན་གྱི་སྒྲ་ཡི་བརྗོད་བྱ་ཡིན་ལ། འོ་བརྡའི་ཐ་དད་མ་ཡིན་མཁན་གཅིག་ཡོད་རེད་ཅེས་ཡོ་ཨ་ད་བུམ་པ་ད་ཁོ་རང་རང་བཞག་རྒྱུ་ཡིན་པའི་ཕྱིར་ད་བུ། སྒྲ་ལ་སྦྱར་ན་ད་ལྟ་ང་རང་ཚོ། རིགས། ག་རེ་ཟ་སྦྱོར་ལམ་ཁག་འདུག་དེ་ལ་སྒྲ་ལ་སྦྱར་ནས་ཤེས་ཡ་བར་དེ་བུམ་པ་ལ་སྦྱར་ན་འགྲིག་གི་ཡོད་རེད་བ། འདི་བཞམས་དེ་ནི་ཡང་རེ། ག་རེ་ཟ། དེ་ཅི་ཡ་ལ་ཐུགས་བསྐྱེད་དེའོ། དེ་ཅི་ཡ་ལ་ཐུགས་བསྐྱེད་བུམ་པ་ཡི་ནི། ཟུར་བཞི་པའི་དོན། ལེའུ་གཉིས་པར་ས་བོན་མ་ཐོབ་རྣམས་རྒྱུད་ས་ལོ་བཤམས་ད་ཁོ་རང་རང་ད་ལྟ་འདི་ཚིག་ད་ག་དོན་ཡོང་ངོ་རེད། འོ་ན་ཐུགས་སྲས་ད་འདི་ཚོ་གཅིག་པ་རེད། བ་ལང་གི་དཀར་པོ་ལྷས་བྱིན་གྱི་རིག་པ་བུམ་པའི་མི་རྟག་པ་སྒྲ་ཡི་མི་རྟག་པ་ཟེར་ཚོ་ག་ག་ལོ། དོན། གོ་རྒྱུ་གཅིག་པ་ལ་འགྲོ་བ་གོ་རིག་པར་གོ་གཅིག་པ་ལ་འགྲོ་བ་རེད། འོ་ཐུགས་སྲས། ཡང་ད་གཞི་གཅིག་ལ་ལྟོས་པའི་ཆོས་ཆོས་ཅན་བརྗོད་པའི་ཆུ་སྒྲ་གཉིས་ཀས། གཉིས་རེད་སོང་ང།